ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW།

ཆོས་འབྲེལ་ཉིན་དང་པོའི་སྐབས་ལ་ཐོག་མར་རྒྱལ་བ་རིན་པོ་ཆེ་ནས་དབུ་འཛུགས་གནང་པའི་སྐབས་ལ་ཡིན་ན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ལམ་སྟོན་གནང་པ་ནང་བཞིན་སངས་རྒྱས་པའི་ཆོས་དེ་ཡིན་པ་ཡིན་ན། སེམས་རྒྱུད་དུལ་བ་དང་གཞན་ཕན་གྱི་བློ་བཟང་པོ་གཅིག་གི་ཡོང་ཐབས་ཀྱི་ཆེད་དུ་ཡིན་དུས་ཀ་ནས་རྒྱལ་བ་རིན་པོ་ཆེ་མཆོག་ནས་ཡིན་ནའི་རེད་ཉིན་མ་རྟག་པར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་སྒོམ་པ་གནང་གི་ཡོད་དུས་ཀ་ནས་དེ་འགྱུར་བ་འགྲོ་ཡག་ཡོད་པ་ཅིག་ཡིན་པ་འདིའི་ཐོག་ལ་ཨ་ནི་བཀའ་སློབ་འདུག་སེ་ཅིག་གནང་སོང།
ཡ་ཨ་ད་དེ་རིང་དེ་ཨ་ད་ཀ་ད་རེད་མིག་གཅིག་ཆོས་པ་ཚོ་བཅོམ་ལྡན་འདས་ཀྱི་རྗེས་འབྲང་གི་ཆོས་པ་རིས་སུ་མ་ཆད་པ་ང་ཚོ་དེ་རུག་རུག་བྱས་བྱས་ཨ་ནི་སྨོན་ལམ་རྒྱབ་བསྡད་ཡག་འདུག་སེ་རེད་ཨེ་འདི། ང་ཚོ་ད་ཅིག་སྨོན་ལམ་རྒྱག་ཡ་འདི། སྟོན་པ་བཅོམ་ལྡན་འདས་ཁོ་རང་གིས་དཔེ་ལམ་སྟོན་གནང་ནས། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས། ཤཱཀྱའི་གཙོ་བོ་དེ་ལ་མགོས་ཕྱག་འཚལ་ཟེར་ནས། གསུང་བ་ནང་བཞིན་སྟོན་པ་བཅོམ་ལྡན་འདས་ཁོ་རང་རྟག་པ་རང་བྱུང་གི་སྐྱེས་བུ་མ་ཡིན་པ། རྒྱུ་ཚོགས་མང་པོ་ལ་བསླབས་ནས་མཐར་ཨེ་ནི། དཔེ་གྲངས་མེད་གསུམ་གྱི་ཚོགས་བསགས་ནས། ཨེ་ནི་མངོན་པར་རྫོགས་པར་སངས་རྒྱས་པ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ་ཟེར་ནས། དཔེ་རྒྱུ་ཚོགས་གྲངས་མེད་པ་གཅིག་གི་ཐོག་ནས། ཨེ་ནི། འབྲས་བུ་མངོན་དུ་མཛད་པའི་བཅོམ་ལྡན་འདས། ཨེ་ནི། ཁོ་རང་རང། རྒྱུ་ཚོགས་མང་པོ་གཅིག་དགོངས་པ་བཞེས་ནས། གཅིག་གིས་སེམས་སྟེང་གི་དཔེ་དྲི་མ་བག་ཆགས་དང་བཅས་པ་སྦྱངས་བྱས། དེ་འདྲའི་གི་ད་ཉམས་མྱོང་གི་ཐོག་ནས་ཨེ་ནི་ང་ཚོ་ལ་མར་ལམ་བསྟན་ནས་ཨེ་ནི་མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། གདུལ་བྱ་བློ་རབ་འབྲིང་ཐ་མ་གསུམ་ཡང། གང་འདུལ་གྱི་ག་ག་ད་དཔེ་གསུང་གི་ཕྲིན་ལས་མར་བསྐྱལ་ནས། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་ཐ་ན་དཔེ་ཆོས་དད་མེད་མཁན་ཅིག་ཡིན་པ་ཡིན་ན་ཡང། ཅིག་གི་བསླབ་བྱ་བཟང་པོ་ཅིག་གིས་སེམས་རྒྱུད་བཟང་པོ་བྱེད་ཡ་གཞན་ཕན་བྱེད་ཡ། དེ་འདྲ་གསུངས་བསྡད་ཀྱི་ཡོད་རེད། གལ་ཏེ་ཆོས་དད་ཡོད་མཁན་ཅིག་ཡིན་པ་ཡིན་ན། ཆོས་དད་ལའི་འདྲ་མི་འདྲ་ཡོད་པ་ཡིན་དུས་ཙང་ནས་ཨེ་ནས་གང་ལྟར་སོ་སོའི་ཁམས་དང་མོས་པ་དང། འཚམས་པ་གཅིག་གིས་གང་ལྟར་གཅིག་གིས་གཞན་ཕན་གྱི་བློ་བཟང་པོ་ཅིག་བསྟན་ཡ་གཅིག་ཨན་ད། བློ་ཕྱོགས་ཞིག་ཡིན་ན་བཅོམ་ལྡན་འདས་ཁོ་རང་ཨེ་ནི། རྒྱུ་ཚོགས་ག་འདྲ་ཞིག་ལ་བརྟེན་ནས་མངོན་པར་རྫོགས་པར་སངས་རྒྱས་པ་རེད་འདུག་ག་ད་དེ། ང་ཚོས་རྩད་གཅོད་བྱས་ནས་བཅོམ་ལྡན་འདས་ཁོ་རང་གི་ལམ་ག་འདྲ་ཅིག་གི་ཐོག་ནས། ཡ། མངོན་པར་རྫོགས་པར་སངས་རྒྱས་པ་དེ་ཡིན་དེ། ད། ང་རང་ཚོ། ང་རང་ཚང་མའི་རྒྱུད་ལ་ཡ། ཁམས་བདེ་གཤེགས་སྙིང་པོ་ཟེར་ཡ་དེ། ཏ་ཐཱ་ག་ཏ་གརྦྷ་ཟེར་ནས་ཁམས་བདེ་གཤེགས་སྙིང་པོ་ཟེར་ནས་ང་རང་ཚོ་ཚང་མ་ལ་རྒྱུད་ལ་ཡ། ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་བྱས་ནས་མང་པོ་ཡོད་རེད་དེ་ཡིན་ནའི་དེ་གི་དེ། ཕ། གཞི་རྩ་བ་དེ། བདག་ཏུ་འཛིན་པའི་བདེན་འཛིན། གང་ཟག་གི་བདེན་འཛིན་དང་ཆོས་ཀྱི་བདེན་འཛིན། འོ་ད་དེ་འདྲའི་གི་ཐོག་ནས་ཡོང་གི་ཡོད་པ་ཡིན་དུས་ཙང་ནས་བདག་མེད་པའི་ལྟ་བའི་དོན་ལ་ཡག་ཏུ་བསམ་བློ་བཏང་ནས་བྱས་པ་ཡིན་ན་ག་ད་བདག་ཏུ་འཛིན་པའི་བདག་འཛིན་གཉིས་པོ་དེ་ག་ལེ་ག་ལེ་ལ་ཕར་ཞི་ཐུབ་ཡག་ཅིག། དེ་ང་རང་ངོས་ནས་ཆ་བཞག་ནས་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་གཅིག་རེད་པས་ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཡང་ཉིན་རེ་རེ་བསམ་བློ་གཏང་གི་ཡོད། གང་ལྟར་སེམས་ལ་ཡང་འགྱུར་བ་ཞེ་པོ་ཞིག་འགྲོ་སྡད་ཀྱི་འདུག་པས་ཕྱི་ནང་གི་ཆོས་ག་རེ་ཡིན་ནའི་ཕ་གིའི་དོན་སྟེང་ནས་ཡོད་པ་ཅིག་ང་རང་ཚོ་ལ་སྣང་ཡོང་གི་ཡོད་རེད་དེ་སྣང་བ་ལྟར་དུ་གྲུབ་མེད་བསམ་པ་ཅིག་གིས་ཨ་ནི་གང་ལྟར་མིང་རྐྱང་བཏགས་ཡོད་ཙམ་ཟེར་ཡག་གི་བསམ་བློ་དེ་ཤུགས་ཆེན་པོ་ཞིག་འཁོར་ཐུབ་ཀྱི་འདུག་ད་དེ་གང་ལྟར་སེམས་རྒྱུད་མ་རུང་བར་བྱེད་མཁན་གྱི་བདག་ཏུ་འཛིན་པའི་བདེན་འཛིན་ཟེར་ཡ་ད་དེ་ལ་ཨེ་ནི་ཁོ་གཉེན་པོ་བསྟེན་ནས་ཡོང་གི་ཡོད་པ་ཡིན་དུས་ཚ་ནས་བདེན་འཛིན་གྱི་ཨ་འཐས་ཀྱི་འཛིན་པ་ཁོ་ཤུགས་ཆུང་རུ་ཕྱིན་དེ་དང་ཆབས་ཅིག་ཨེ་ནི་རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ་མ་རྣམས་གཅེས་འཛིན་ཡོན་ཏན་ཀུན་གྱི་གཞི་དེ་ཕྱིར་བདག་གཞན་བརྗེ་བའི་རྣལ་འབྱོར་ཉམས་ལེན་སྙིང་པོར་བྱེད་པར་བྱིན་གྱིས་རློབས་གསུངས་པ་ནང་བཞིན་ཨེ་ནི་རང་གཅེས་པར་འཛིན་པའི་གཅེས་འཛིན་དེ། པའི་གཞི་རྩ་ལ་ལྷུང་ཡ་ནས་སོང་བ་ཅིག་གིས་གང་ལྟར་འཕྲལ་སེལ་གྱིས་ང་རང་ཚོ་ཅིག་གི་མངོན་མཐོའི་ལུས་རྟེན་གྱི་ནང་ལ་ཡིན་ནའི་གང་ལྟར་ཨེ་ནི་སྡུག་བསྔལ་མང་པོ་ཡོང་སྡད་ཡ་དེ་དེ་ཨེ་ནི། བདག་ཏུ་འཛིན་པའི་བདེན་འཛིན་དང་རང་གཅེས་འཛིན་དེ་གིས་བྱེད་ཀྱི་འདུག་པ། ཅེས་ག་ཚད་ཐུབ་ཐུབ་ཀྱིས་ནམ་མཁའི་མཐས་གཏུགས་པའི་སེམས་ཅན་འདི་ཐམས་ཅད་ལོ། རང་དང་རང་འདྲ་བ་སྡུག་བསྔལ་ཕྲ་མོ་ཡང་མི་འདོད་པ། བདེ་བས་ཆོག་མི་ཤེས་པ་ཅིག་གིས་ཡོད་བསྡད་པ་གཅིག་པ་ཡིན་དུས་ས་ནས་ནི་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ལ་ཡ་མཐའ་གཅིག་ཏུ་དག་བཙལ་བར་བྱེད་དགོས་ཅིག་གིས་ནམ་མཁའི་མཐས་གཏུགས་པའི་སེམས་ཅན་སྡུག་བསྔལ་གྱི་རྒྱུ་བདེན་འཛིན་ཡིན་དུས་ས་ནས་དེ་ཕ་གི་སྤང་ཐུབ་ཡ་ཅིག་གིས་ངེས་པ་རྙེད་ཡོང་དུས་རྩ་ནས་ད་བདེན་འཛིན་གྱི་གཞན་དབང་དུ་སོང་ནས། བདེ་བ་འདོད་ཀྱང་བདེ་བས་ཕོངས། སྡུག་བསྔལ་མི་འདོད་ན་ཡང་སྡུག་བསྔལ་གྱིས་མནར་ནས་ཡོད་བདེ་བའི་ཉམ་ཐག་པའི་སེམས་ཅན་དེའི་དེ་ལ་མཐའ་གཅིག་ཏུ་བརྩེ་བའི་བློ་ཅིག། ཨེ་ནི་གོ་སླེ་དེ་ཡང་གཅིག། དེ་ནས་མུ་མཐུད་བློ་གོམས་པ་ཡིན་ན་རང་གཅེས་འཛིན་དང་ནི་བདག་ཏུ་འཛིན་པའི་བདེན་འཛིན་གཉིས། ཤུགས་ཆུང་རུ་འགྲོ་ཡག་དང་དུས་རྒྱུན་མི་བདེ་བ་བྱུང་པའི་སྐབས་ལ་ཡིན་ནའང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་འདི་ནི་ཕན་ཐོགས་ཡོང་གི་ཡོད་པའི་སྐོར་ལ་མུ་མཐུད་བཀའ་སློབ་ཏོག་ཙམ་ཞིག་གནང་སོང། རང་གཅེས་པར་འཛིན་པའི་གཅེས་འཛིན་འདི་ག་འདྲ་གཅིག་གིས་གཞན་ཡང་ཕུང་ཡག་རང་ཡང་ཕུང་ཡག་བྱེད་ཀྱི་ཙང། ག་ཚོད་ཐུབ་ཐུབ་ཀྱིས་གཞན་གཅེས་པར་འཛིན་པའི་གཅེས་འཛིན་འདི་བཤད། ཨེ་ནི། སྣང་ཞིང་སྲིད་པའི་ཆོས་འདི་ཐམས་ཅད་ལོག། སྣང་བ་ལྟར་དུ་ཁོ་དོན་སྟེང་ནས་གྲུབ་པ་མེད་པ་གང་འདྲ་ཅིག། མཐར་གཏུགས་ཡོང་དུས་རྩ་ནས་མིང་རྐྱང་བཏགས་ཡོད་ཙམ་ཞིག་མ་གཏོགས་མེད་དེ་བ་གཅིག་གི་བློ་ལ་ཡར་བཞག་ཐུབ་ཀྱི་འདུག་བ། དེའི་དེ

བློ་གོམས་ན་ཁོ་ག་ལེ་ག་ལེ་ལ་རང་གཅེས་པར་འཛིན་པའི་གཅེས་འཛིན་དེ་གཅིག་བདག་ཏུ་འཛིན་པའི་བདེན་འཛིན་དེ་གཉིས་དེ་གཉིས་པོ་དེ་ཁོ་ང་རང་ཚོ་བློ་འཁྲུལ་པའི་དབང་གིས་དུས་ད་ལྟ་བར་དུ་བདེན་འཛིན་དང་གཅེས་འཛིན་གྱི་གཞན་དབང་དུ་ཕྱིན་བཞིན་འདུག་ས་རེད་མ་གཏོགས་ད་ད་རེས་ང་རང་ཚོ་སངས་རྒྱས་ཀྱི་ཆོས་དང་མཇལ

ས་དེ་འདྲའི་ཡིན་དུས་རྩ་ནས་གདོན་དང་བགེགས་དང་ལོག་འདྲེན་ཟེར་དེ་དེ་ལ་བའི་སྙིང་རྗེ་སྐྱེ་ཡ་མ་གཏོགས་གཅིག་གི་སེམས་ནང་ལ་ཞེད་སྣང་བྱེད་ཡ་དེ་དེ་ལ་ཡ། བ་གཅིག་གི་རྒྱབ་ཀྱིས་ཕྱོགས་ཡ་ཁྱོན་ནས་མི་འདུག་བ། ཚང་མ་ལོག་ལ་ཡ་དངོས་གནས་དྲང་གནས་ཀྱི་ད་རང་གཅེས་འཛིན་གྱི་སྐྱོན་དང་ཨ་ནི་བདག་ཏུ་འཛིན་པའི་བདེན་འཛིན་གྱི་སྐྱོན་དེ་ཡ་ཨོ་གཅིག་བསམ་བློ་འཁོར་ཡོང་དུས་ཨ་ནི་རང་གཅེས་འཛིན་དང་བདེན་འཛིན་གྱི་གཞན་དབང་དུ་སོང་བའི་ནམ་མཁའི་མཐས་གཏུགས་པའི་སེམས་ཅན།

གཅིག་ང་རང་ཚོ་སངས་རྒྱས་པའི་ཆོས། ལྷག་པར་དུ་ཡ་དཔལ་ནཱ་ལེནྡྲའི་ཀླུ་སྒྲུབ་ཡབ་སྲས་ཨེ་ནི་དཔལ་ལྡན་ཟླ་བ་གྲགས་པ་དེ་དག་གིས་ཕ་གི་རིགས་པའི་ལམ་ལ་བརྟེན་ནས་ཨེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གསུངས་ཡོད་དུས་རྩ་ནས་ཨོ་ད་པའི་སེམས་ཀྱི་གཏིང་ནས་ཨོ་ད་དེ་དེ་བཞིན་རེད་བསམ་པ་ཞིག་གིས་སེམས་ཀྱི་གཏིང་ནས་པའི་ཡིད་ཆེས་རྙེད་ཡག་ཅིག་ཡོང་ཡག་འདུག་ག་ས་འདི་འདྲ་ཡིན་དུས་རྩ་ནས་རྗེ་རིན་པོ་ཆེ་གིས་གསུངས་པ་ནང་བཞིན་རེད་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཅེས་ནི་ཐུགས་སྨོན་གནང་བ་ནང་བཞིན་དཔེར་ན་ང་རང་ངོས་ནས་ཆ་བཞག་ན་ཡང་གང་ལྟར་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་གཅིག་རེད། དབུ་ཚད་ཀྱི་གཞུང་དེ་ཡི་དེ་ག་རང་བལྟས་ཡོད་རེད། ས་དེ་འདྲ་བྱས་ཡིན་དུས་རྩ་ནས་དངོས་གནས་དྲང་གནས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་པའི་ཆོས་ཚུལ་རིགས་པའི་ལམ་ནས་འདུག་ཨེ་ནི། བསམ་བློ་བཏང་བལྟས་དེ་དེ་ཞེ་པོ་ཅིག་རེད་ཤག། དེ་ནང་བཞིན་ཡང། ཐམས་ཅད་ལ་བརྩེ་བའི་བློ་གཅིག་སྐྱེ་དགོས་པ་དེ་ཡིན་པས་ན་སངས་རྒྱས་ཆོས་ཀྱི་འགྲོ་སྟངས་གཅིག་གི་ཆགས་ཀྱི་ཡོད་རེད་ལ་ཁ་ཡོད་ལག་ཡོད་ཀྱི་ཚེ་སྒྲུབ་དེ་ཡིན་པ་ཡིན་ན་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསྒོམ་ཡག་དེ་ཡིན་པའི་སྐོར་ལ་འདུག་ཅིག་གི་ངོ་སྤྲོད་གནང་སོང།
བྱས་ཙང་ཨེ་འདྲ་དེ་རེད་དེ། ང་རང་ཚོ་ཆོས་གྲོགས་ཚོ་ཐུགས་ཆེ་འདུག་ས་རེད་ཨེ་ནི། གང་ལྟར་ད་དུས་སྙིགས་མ་ཆགས་ཀྱི་ཡོད་རེད་དེ། ཡིན་ནའི། ཅིག་གི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཟེར་ཡག་དེ་དེ། དུས་སྙིགས་མ་ཆགས་ནས་དེ་གྱིས་དེའི་ཕ།

བདག་ཏུ་འཛིན་པའི་བདེན་འཛིན་དང་རང་གཅེས་འཛིན་གྱི་གཞན་དབང་དུ་སོང་བསྡད་པ་དེའི་དེ་ལ་མཐའ་གཅིག་ཏུ་པའི་བརྩེ་བ་འབའ་ཞིག་སྐྱེ་ཡ་ཞིག་མ་གཏོགས། དེའི་དེ་ལ་པའི་གདོན་དང་བགེགས་དང་ཅིག་འབྱུང་པོ་ཟེར་བྱས་བྱས་ཕར་བསྐྲད་ཡག་སྐད་ཆ་རེད་མི་འདུག་ག། ཚེ་ཐམས་ཅད་ལོ་ལ་ཡ་བརྩེ་བའི་བློ་སྐྱེ་ཡ་ཅིག་གི། གང་ལྟར་སངས་རྒྱས་པའི་ཆོས་ཀྱི་འགྲོ་སྟངས་དེ་འདི་རེད་ཤག་ཅེས་ང་རང་ངོས་ནས་ཆ་བཞག་ན། ག་ཚད་ཐུབ་ཐུབ་ཀྱིས་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་བསྡད་ཀྱི་ཡོད་དེ་ཞེ་པོ་ཅིག་གི་སེམས་ལ་ཕན་ཐོགས་ཡོང་གི། སེམས་ལ་ཕན་ཐོགས་བྱུང་བའི་ཚོད་ཀྱིས་ལུས་ཀྱི་བདེ་ཐང་ཡོང་ཡག་ལའི་ཕན་ཐོགས་ཞེ་པོ་ཞིག་འདུག་བྱས་ཙང་ག་ཚེ་སྒྲུབ་བྱེད་ནི་ཟུར་དུ་བྱས་ཀྱི། སྔགས་བགྲངས་ནས་ཕྲན་བུ་ད་ཕན་གྱི་ཡོད་འགྲོ་དེ། ངོ་ཐོག་རང་ཁ་ཡོད་ལག་ཡོད་ཀྱི་པའི་ཚེ་སྒྲུབ་འདི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསྒོམས་ན་དངོས་གནས་དྲང་གནས་ཀྱི་སེམས་ལྷོད་ལྷོད་ཆགས་བྱས་པའི་ཚེ་སྒྲུབ་ཀྱི་མཆོག་རེད་ཤག་ཨེ་ནི་གཞན་ལ་ཕན་བདེ་སྒྲུབ་ཡ་འདི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསྒོམས་ནས་གཞན་ལ་ཕན་ཐོགས་ཅིག་དངོས་དང་བརྒྱུད་པའི་ཐོག་ནས་ཕན་ཐོགས་ཡོང་ཐུབ་ཡ་ཅིག་རེད་འདུག་བྱས་ཙང་ང་རང་ཚོའི་ཆོས་ཀྱི་སྙིང་པོ་འདི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ད་འདི་ང་རང་ཚང་མ་ལ་ག་ཚད་ཐུབ་ཐུབ་ཀྱི་བསམ་བློ་ཡག་པོ་ཅིག་བཏང་བྱས་ཨེ་ནི་ད་རེས་དུས་ཚོད་དེ་རྣམ་འདྲེན་བཞི་པ་རྒྱལ་བ་ཤཱཀྱ་ཐུབ་པའི་ད་བསྟན་པའི་ང་ཚོ་རྗེས་སུ་ཞུགས་བསྡད་མཁན་ཞིག་རེད། བྱས་དེ་འདྲ་ཡིན་དུས་ཙ་ནས་ང་རང་ཚོའི་དམིགས་ཡུལ་རུ་འཛིན་ཡག་དེ་སྟོན་པ་བཅོམ་ལྡན་འདས་ཁོ་རང་ནང་བཞིན་ཅིག་ད་བྱེད་ཀྱི་ཡིན་བསམ་པ་ཅིག་གི་སེམས་ཤུགས་སྐྱེས་པའི་ཐོག་ནས་ཨེ་ནི་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ལ་ཡང་ཉམས་ལེན་ཉིན་རེ་བཞིན་དུ་བའི་ག་ཚད་ཐུབ་ཐུབ་ཀྱི་འབད་རྩོལ་བྱེད་ཐུབ་ཡག་དེ་དཔེ་གལ་ཆེན་པོ་རེད་ཤག་ཨེ་འདྲ་ཡིན་ངས་ཇ་བཏུངས་བྱས། ང་ད་གིན་བསྡད་ཡོད་དུས་ཙ་ནས་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་ཟེར་དུས་པ་ཚིག་དེ་ག་རྩེད་མོ་ཆུ་ཕོག་སོང་ང་རྗེ་རིན་པོ་ཆེ་འཁྲུངས་སའི་ཙོང་ཁའི་ཡུལ་རྗེ་རིན་པོ་ཆེ་འཁྲུངས་ས་ལ་ཐག་ཉེ་པོ་རེད་བྱས་ཙང་ཀ་སྔ་མོ་དུས་རབས་མང་པོ་ཅིག་གི་གོང་ལ་ཡང་རྗེ་ཙོང་ཁ་པ་བྱུང་བ་རེད་ད་ལྟའི་དུས་རབས་འདི་ལ་ཡང། རྗེ་ཙོང་ཁ་པའི་དགེ་ཕྲུག་ཟེར་ཆོག་གི་རེད། རྗེ་ཙོང་ཁ་པའི་བློས་འཁེལ་རེད་པའི་ཕྱིར། ད་ཆོས་གྲོགས་ཅིག་ཆགས་བསྡད་ཡོད་རེད། བྱས་ཙང་ཀ་ང་རང་སེམས་ནང་ལ་སྤོབས་པ་བྱུང། བྱས་དུས་ད་ལྟ་བར་དུ་ངས་ཧུར་ཐག་བྱས་པ་ཡིན། ད་དུང་ཡང་ལོ་བརྒྱ་ཕྲག་ལྷག་ཙམ

འོ་ད་ག་ཡིན། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས། དེ་ནས་ནང་པའི་ལུང་པ་ཁག་ནས་ཕེབས་པ་ཚོ་འཚམས་འདྲི་གནང་བ་དང། ང་ཚོ་ཚང་མ་སྟོན་པ་གཅིག་གི་སློབ་མ་གཅིག་པ་ཡིན་དུས་དགའ་ནས་མཐུན་པོ་བྱེད་དགོས་ཡ་དེ་གལ་ཆེན་པོ་གཅིག་ཡིན་པ་དང། སྔོན་གྱི་ད་སློབ་དཔོན་ཁག་གིས་གཞུང་བརྩམས་གནང་དགོས་དོན་དེ་ཡིན་པའི་ནས་ལས་གདུལ་བྱའི་སེམས་རྒྱུད་ལ་འགྱུར་བ་གཅིག་ཐེབས་པ་གཅིག་དགོས་ཀྱི་ཡོད་པ་དེའི་སྐོར་ལ་ཏོག་ཙམ་བཀའ་གནང་སོང།

སྟོན་པ་གཅིག་གི་རྗེས་འབྲང་ང་ཚོ་གཅིག་གྱུར་རེད། ཁྱེད་རང་ཚང་མ་ལོག་ལ་ཡ། དམིགས་བསལ་གྱི་འཚམས་འདྲི་ཞུ་ཡ་དང། སྤྱིར་ང་ཚོ་ཆོས་ལུགས་ཚང་མ་ལོག་མཐུན་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད། ནང་གསེས་ཀྱི་ང་རང་ཚོ་གཅིག། ཐེག་པ་ཆེན་པོ་དང་ཐེག་པ་དམན་པ་ཟེར་ཡང་གྲུབ་མཐའི་ཐོག་ནས་དཔལ་ལྡན་ཟླ་བ་གྲགས་པས་དེ་ཉིད་བཤད་ཟིན་ཟབ་མོ་འཇིགས་རུང་འདི་ནི་སྔོན་གོམས་ཉིད་ལས་སྐྱེ་བོ་ཡིས། ངེས་པར་རྟོགས་འགྱུར་འདི་ནི་གསན་རྒྱ་ཆེ་ཡང་གཞན་གྱིས་ཐུགས་སུ་ཆུད་མི་འགྱུར་ཞེས་ནི། ཟླ་བ་གྲགས་པས་འདི་ལྟར་གསུངས་འདུག། གནས་བརྟན་དབྱིག་གཉེན་དང་ཕྱོགས་ཀྱི་གླང་པོ་ལ་སོགས་པ་དེ་གྱད་དེ་དཔེ་གསན་རྒྱ་ཆེན་པོ་ཞེ་དྲག་རེད་དེ། ཡིན་ནའི། རྟེན་འབྱུང་གི་དེ་ཁོ་ན་ཉིད་ཕྲ་མོ་འདི་དགོངས་པར་ཆུད་ཀྱི་ཡོད་མ་རེད་ཞེས་ནི། ཟླ་བ་གྲགས་པས་གསུང་གི་འདུག། བྱས་ཙང་ང་རང་ཚོས། ཅིག། སློབ་སྦྱོང་ཏོག་ཙམ་མ་བྱས་ན།

གང་ལྟར་ཀླུ་སྒྲུབ་ཡབ་སྲས་ཀྱི་གཞུང་དེ་གྱད་དེ་ང་རང་ཚོར་མཇལ་ཆས་ཡོད་རེད་ཨེ་ནི་ཉིན་རེ་བཞིན་དུ་ག་ཚོད་ཐུབ་ཐུབ་ཀྱི་བསམ་བློ་གཏང་རྒྱུ་བྱེད་ཀྱི་ཡིན་ན་ཨེ་ནི་སྔོན་གྱི་སློབ་དཔོན་དེ་གྱད་ཀྱིས་གཞུང་བརྩམས་པའི་དགོས་དོན་དེ་གདུལ་བྱའི་སེམས་རྒྱུད་ལ་ཡང་འགྱུར་བ་ཐེབས་པ་ཅིག་དགོས་ཀྱི་ཡོད་རེད་ཟེར་དེ་འདྲ་ཡིན་དུས་དབུ་མ་པ་བླ་མ་གོང་མ་དེ་གྱད་ལ་སྒྲུབ་པའི་མཆོད་པ་ཡིན་བསམ་པའི་ཐོག་ནས་ང་རང་ཚོས་ཉིན་རེ་བཞིན་དུ་དབུ་མའི་ལྟ་བ་ག་ཚོད་ཐུབ་ཐུབ་བསམ་བློ་བཏང་བྱས། ཨེ་ནི་དེ་དང་ཨེ་ནི་བྱང་ཆུབ་ཀྱི་སེམས་བཅས་འདི་འདྲེས་ནས་ཉིན་རེ་བཞིན་དུ་ག་ཚོད་ཐུབ་ཐུབ་བསམ་བློ་བཏང་ཐུབ་ན་འོ་ད། མཁས་པ་གོང་མ་དེ་གྱད་ལ་སྒྲུབ་པའི་མཆོད་པ་ང་ཚོས་ཕུལ་གྱི་ཡོད་རེད་དཔེ་གལ་ཆེན་པོ་རེད་ཤག།
འདི་ནས་མུ་མཐུད། ད་འཕྲལ་ཕུགས་ཀྱི་དགོས་པ་ཕན་ཡོན་ལ་བསམ་བློ་གཅིག་གཏང་དགོས་ཀྱི་ཡོད་རེད་ལ་རྒྱལ་བ་རིན་པོ་ཆེ་མཆོག་ནས་ཡིན་ནའི་ལས་ཐུགས་ཀྱི་ཉམས་མྱོང་ཏོག་ཙམ་ངོ་སྤྲོད་གནང་སོང།
ད་ལྟ་དབུ་མ་འཇུག་པའི་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་དེ་གྱད་དེ་གསུང་གི་འདུག་ག་བྱས་ཙང་ག་ད་སྦྱིན་པའི་སྐོར་དེ་ཡི་དེ་གྲུབ་ད་ཚུལ་ཁྲིམས་ཀྱི་སྐོར་དེ་ཡིན་པ་རེད་ཤག་དེ་བཞིན་དུ་ཚུལ་ཁྲིམས་དང་བྲལ་བའི་ཕྱིར། གནས་མ་ཡིན་པར་ལོངས་སྤྱོད་ཉེ་བར་ལོངས་སྤྱོད་པ་ཡང་ཤིན་ཏུ་བླུན་པས་སྔ་ན་མེད་པའི་འཕེན་པ་དང་བྲལ་བའི་ཕྱིར། སྔར་འཕངས་པ། མ་ལུས་པ་ཉེ་བར་ལོངས་སྤྱོད་པའི་ཕྱིར་ཕྱིས་ལོངས་སྤྱོད་དག་འབྱུང་བར་མི་བྱེད་པར་འགྱུར་རོ། ཚུལ་ཁྲིམས་ཀྱི་རྐང་པ་དང་བྲལ་བས་བྲལ་བ་འདིས་ལོངས་སྤྱོད་འབྱུང་བ་རྫོགས་པ་ཤིན་ཏུ་རྙེད་པར་དཀའ་བ་འབའ་ཞིག་ཏུ་མ་ཟད་ཀྱི་ངན་འགྲོར་སོང་བས་ངན་འགྲོ་ལས་ལྡང་བ་ཡང་ཤིན་ཏུ་རྙེད་པར་དཀའ་འོ་ཞེས་བྱ་བ་བསྟན་པའི་ཕྱིར། གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ། གལ་ཏེ་འདི་བདག་འཛིན་པར་མི་བྱེད་ན། གཡང་སར་ལྷུང་བས་གཞན་དབང་འཇུག་གྱུར་པ་དེ་ལས་ཕྱི་ནས་གང་གིས་སློང་བར་འགྱུར། ང་རང་ཚོ་ད་རེས་མི་ལུས་ཐོབ། གཅིག་གི་བླང་དོར་གྱི་གནད། གཅིག་གི་བསམ་བློ་གཏོང་ཡ་ཡོད་བསྡད་པ་དེ་འདྲས་བྱས། ཨེ་ནི་བླ་མ་དགེ་བའི་བཤེས་གཉེན་གྱི་ཞབས་ཟིན། དེ་འདྲས་གཅིག་གིས་ད་ཡོད་པའི་དུས་ཚོད་དེ། འཕྲལ་ཕུགས་ཀྱི་དཔེ་དགོས་པ་དང་ཕན་ཐོགས་ཆེ་ཆུང་དེའི་ཐད་བསམ་བློ་བཏང་ནས་ཉམས་ལེན་བྱེད་མ་ཐུབ་ན། ད་རྟེན་འདི་དང་བྲལ་སོང་ན།

མཐོང་ལམ་དང་སྒོམ་ལམ་དེ་ཉིད་དུ་བྱས་ནས་མི་སློབ་ལམ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡ་བྱེད་ཀྱི། འདི་དཔེ་ཆ་རྣམས་ལ་བཤད་པ་ཙམ་མ་ཡིན་པར་ཁོ་རང་སོ་སོའི་བསམ་བློ་དང་འབྲེལ་འདུག་བསམ་བློ་བཏང་པ་ཡིན་ན་ཕལ་ཆེར་ཡ། ཚོགས་ལམ་ཕལ་ཆེར་རྒྱུད་ལ་སྐྱེས་ཤག་ད། སྦྱོར་ལམ་ཡག་ཏུ་སུ་འགྲོ་ཐུབ་ཡ་བྱེད་ཀྱི། འོན་ཏང་དེ་ལ་ཡང། དཔྱད་སྒོམ་དང་འཇོག་སྒོམ་ཟུང་འབྲེལ་གྱི་ཐོག་ནས་འགྲོ་ཡ་དེ་དེ་དཔེ་གལ་ཆེན་པོ་རེད། བྱས་ཙང་ང་ད་ག་ར། རྗེ་རིན་པོ་ཆེ་ད་ད་ཀྱི་རྩེ་མོ་རྩེ་ནས་སླེབས་པ་ཡིན། རྗེ་རིན་པོ་ཆེ་འཁྲུངས་ས་ད་ལུང་པ་དེ་ནས་ཡོང་བ་རེད། བྱས་ཙང་ང་ད་ག་འདྲའི་ད་དུས་རབས་དེ། བླ་མ་ཙོང་ཁ་པའི་ཞབས་འདེགས་ཞུ་མཁན་བླ་མ་ཙོང་ཁ་པ

ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་ཨེ་ནས་མི་སློབ་ལམ་མངོན་དུ་བྱེད་ཐུབ་ཡ་བྱེད་ཀྱི་ང་ཚོ་ད་གོ་སྐབས་ཕལ་ཆེར་ཡོད་པའི་བཟོ་འདྲ་ཅིག་འདུག་ད་གོ་སྐབས་དེ་ཟིན་བྱས་ང་ཚོ་ཚང་མ་ལོག་གི་ཅིག་སློབ་སྦྱོང་བྱས་སྔོན་ལ་ཐོས་བྱུང་གི་ཤེས་རབ་སྐྱེས་དེ་ནས་བསམ་བྱུང་གི་ཤེས་རབ་སྐྱེས་དེ་ནས་སྒོམ་བྱུང་གི་ཉམས་མྱོང་འདི་སྐྱེས་པའི་ཐོག་ནས་འགྲོ་ཐུབ་ཡ་བྱེད་ཀྱི་དེ་ང་དེ

ཨེ་ད་ག་འདྲ། ཐུགས་རྗེ་ཆེ། ད་འདི་ནས་ནི་མུ་མཐུད་བཀའ་སློབ་ནང་ལོག་ལ། ད་ཚེ་རབས་ནས་ཚེ་རབས་སྙིང་རྗེའི་བློ་དང་གོམས་བྱས་འགྲོ་ཐུབ་པ་ཡིན་ན། འཕྲལ་དུ་ཡིན་ན་ཡང་སེམས་པ་སྐྱིད་པ་ཅིག་དང་བག་ཕེབས་པ་ཅིག་ཡོང་རྒྱུ་ཡིན་པ། སྙིང་རྗེའི་བློས་སེམས་ལ་སྤོབས་པ་སླེབས་རྒྱུ་ཡིན་པ་འདིའི་སྐོར་ལ་ཏོག་ཙམ་བཀའ་གནང་སོང། དེ་བཞིན་དུ་ཚུལ་ཁྲིམས་དང་བྲལ་བའི་ཕྱིར། གནས་མ་ཡིན་པར་ཉེ་བར་ལོངས་སྤྱོད་པ་ཡང་ཤིན་ཏུ་བླུན་པས་སྔ་ན་མེད་པའི་འཕེན་པ་དང་བྲལ་བའི་ཕྱིར། སྔར་འཕངས་པ་མ་ལུས་པ་ཉེ་བར་ལོངས་སྤྱོད་པའི་ཕྱིར། ཕྱིས་ལོངས་སྤྱོད་དག་འབྱུང་བ་མི་སྲིད་པར་འགྱུར་རོ། དབུ་མ་འཇུག་པའི་ཚིགས་བཅད་འདི་བཞི་པོ་ཅིག་རེད་ཤག། གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི། ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ། ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ། དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་ཞེས་ནི། དབུ་མ་འཇུག་པའི་བསྟོད་པ་མཛད། བསྟོད་ཕྱག་མཛད་ས་འདི། སྟོན་པ་ཐུབ་པའི་དབང་པོ་ལ་སོགས་པ་འདི་འདྲ་ལ། མ་གསུངས་པ། ག་ད་སྙིང་རྗེ་ལ་ཡང་ད་བསྟོད་པ་མཛད་འདུག་ག་སྙིང་རྗེ་ཆེན་པོ་ཟེར་འདི་གི་སྒོ་ནས་དངོས་གནས་ཀྱི་ལྟ་ཡག་བྱས་ན་པའི་ས་ལམ་ཡར་བགྲོད་ནས་རྣམ་མཁྱེན་ཐོབ་ཡག་གི་ད་རྒྱུ་བླ་ན་མེད་པ་ཨེ་རེད་འཕྲལ་དུ་ཡིན་ན་ཡང་ཇི་ཙམ་གྱི་སྙིང་རྗེའི་བློ་ཡོད་པ་དེའི་ཚོད་ཀྱི་སེམས་ལ་ཞི་བདེ་ཡོང་ཐུབ་ཡག་སེམས་ལ་དངངས་སྐྲག་དང་དེ་འདྲ་མ་ཡོང་ཡག་ཁོ་འཕྲལ་དུ་ཡིན་ནའི་སེམས་ཀྱི་ཞི་བདེ་ཡོང་ཡ། དེ་རིམ་པས་ཕར་གོམས་ནས་ཡོང་དུས་ཙང་ནས་ཨེ་ཏི་ཀ་ད་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་དེ་དེ་རིམ་པས་ཡ་ཡོང་ཐུབ་ཡ་ཅིག་གི་ཨོ་ཕལ་ཆེར་གཏན་འཁེལ་ཅིག་རེད་ཤག་བྱས་ཙང་ག་དཔལ་ལྡན་ཟླ་བ་གྲགས་པས་སྙིང་རྗེ་ཆེན་པོ་ལ་ཡ་དམིགས་བསལ་གྱི་བསྟོད་ཕྱག་མཛད་ཡ་དེ་དགོས་པ་རྒྱུ་མཚན་ཆེན་པོ་འདུག་བྱས་ཙང་ང་རང་ཚང་མ་ལོག་གིས་ག་ཚོད་ཐུབ་ཐུབ་གི་སྙིང་རྗེའི་བློ། ང་ཚོ་ཁེ་ཕན་རབ་ཅིག་དེ། མི་ཡི་འགྲོ་བ། མ་ཡི་མངལ་ནས་མར་བཙས་ནས། ཅིག་མ་ཡི་ནུ་ཞོས་འཚོ་བྱས། མ་ཡི་བརྩེ་བས་བསྐྱངས་བསྡད་པ་ཅིག་ང་ཚོ་རེད་ཡོད་རེད་བ་ང་ཚོ་ཚང་མ་ལོག། དུད་འགྲོ་ཚོ་ཡིན་ནའི། མ་དེ་གི་བརྩེ་བ་ཞེ་པོ་ཅིག་འདུག་བ། བྱས་ཙང་དེ་ང་ཚོ། ཡང་ཆ་རྐྱེན་ཅིག་རེད་ཤག་ཁོ་རང་བཞིན་གི། ང་ཚོ་རྫུས་སྐྱེས་སོང་རེད་མ་རེད། ང་ཚོ་མངལ་སྐྱེས་རེད། མངལ་སྐྱེས་བྱས་ཏེ་མ་ཡི་མངལ་ནས་མར་བཙས་ནས་མ་ཡི་ནུ་ཞོས་བསྐྱངས་བྱས། དེ་འདྲ་ཡིན་པ་ཡིན་དུས་ཙང་ནས་ཁོ་རང་བཞིན་གྱིས་ང་རང་ཚོའི་སེམས་ནང་ལོག་ལ་ཡ། གཅིག་གིས་གཞན་ལ་བརྩེ་བ་དེ་ཡོང་ཐུབ་ཡག་ཞིག་འདུག་ག། བྱས་ཙང་ང་འཛམ་བུ་གླིང་འདིའི་སྒང་ལ་ལྟ་སྙ་ལ་མཐོང་ཆོས་ལ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་བདུན་བརྒྱད་ཅུ་ཡོད་པ་དེ་ཡི་ད་ཚང་མ་ལོག། ཅིག། མ་ཡི་མངལ་ནས་བཙས་ནས་མ་ཡི་ནུ་ཞོས་འཚོ་བསྡད་པ་གཅིག་པ་རེད་དེ་ཚང་མ་ལོག་ལ་ཡ། ང་རང་ཚོ་ཆུང་ཆུང་གི་སྒང་ནས་མ་ཡི་བརྩེ་བས་བསྐྱངས་ནས་ཡོང་བསྡད་པ་ད་བརྩེ་བ་དེ་ང་ཚོ་ག་དུས་ཡིན་ནའི་སེམས་ལ་ཡ་དེ་བཞག་བྱས་བ་ད་ཤི་ཁ་ལྷ་མོ་ལ་ཡིན་ནའི་རང་གི་མཐའ་འཁོར་ལ་ཡ། པའི་བརྩེ་བའི་བློ་དང་ལྡན་པའི་གྲོགས་པོ་དེ་འདྲ་ཅིག་གིས་ད་བསྐོར་ཏེ་བསྡད་པ་ཅིག་གི་དེ་འདྲ་ཅིག་གི་ཐོག་ནས་ཨེ་ནི། ཡང། སྐྱེ་བ་གསར་པ་ཞིག་བླངས་བྱས། གང་ལྟར་ཚེ་རབས་ནས་ཚེ་རབས་པའི་སྙིང་རྗེའི་བློ་དེ་ད་གོམས་ནས་འགྲོ་ཐུབ་ན་དེ་འཕྲལ་དུ་ཡིན་ནའི་སེམས་སྐྱིད་པ་བག་ཕེབས་པ་སྙིང་རྗེའི་བློས། ཡོན་ཏན་མང་པོ་ཅིག་སེམས་ཀྱི་སེམས་ཤུགས་མང་པོ་ཅིག་སྙིང་རྗེའི་བློས་དྲངས་ཡོང་ངེས་ཅིག། ས་དེ་འདྲ་ཡིན་དུས་དཔལ་ལྡན་ཟླ་བ་གྲགས་པས་དབུ་མ་འཇུག་པའི་འགོ་དེར་མཆོད་བརྗོད་ཨེ་ནི་སྙིང་རྗེ་ལ་ཡ་མཆོད་བརྗོད་མཛད་དེ་ཞེ་པོ་ཅིག་གནད་འགག་ཆེན་པོ་རེད་ཤག། ས་དེ་འདྲ་ཡིན་དུས་ཙང་ནས་ང་རང་ཚང་མ་ལོག་གིས་སྙིང་རྗེའི་སེམས་ཟེར་ཡ་འདི་ཅིག་ཚང་མར་རང་བཞིན་གྱིས་ཡོང་ཐུབ་ཡག་ཅིག་རེད་ལ་དེ་ལ་དམིགས་བསལ་གྱི་དོ་སྣང་བྱས་ཨེ་ནི་སྙིང་རྗེའི་བསམ་པ་དང་འབྲེལ་ནས་ཨེ་ནི་གོ་སྙིང་རྗེ་སྐྱེ་ཡིན་དུས་རྩ་ནས་སྡུག་བསྔལ་གྱིས་མི་བཟོད་པ་བྱུང་གི་ཡོད་རེད་ད་སྡུག་བསྔལ་གྱི་རྩ་བ་དེ་རྩད་བཅད་ཡིན་དུས་བདེན་འཛིན་སྒང་སླེབས་ཡོང་གི་འདུག་ག་སེ་ཟའོ་ཨེ་ནི། སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཟུང་འབྲེལ་བྱས་ནས་འདུག་ས་དང་བསམ་བཏང་དེ་དཔེ་གལ་ཆེན་པོ་རེད། ཨེ་རེད་ང་རང་ཚང་མ་ལ་བཅོམ་ལྡན་འདས་ཀྱི་རྗེས་འབྲངས་སྐབས་སུ་བོད་པ་དཔལ་ལྡན་ཟླ་བ་གྲགས་པའི་ད་འཇུག་པ་རང་འགྲེལ་གྱི་ད་ངས་བཤད་ལུང་ཞུ་ཡ་དེ་ཁྱེད་རང་ཚོས་དད་མོས་ཆེན་པོ་བྱས་ཉན་གི་ཡོད་རེད་ས་དེ་འདྲ་ཡིན་དུས། བརྗོད་བྱ་སྙིང་པོ་དེ་གཞན་ཕན་གྱི་བློ་དངོས་གནས་དྲང་གནས་སྙིང་ཁོང་རུས་པའི་གཏིང་ནས་བརྩེ་བའི་བློ་དེ་སྦྱང་ཡ་གཅིག་དང་ཨེ་ནི་དེ་དང་འབྲེལ་ཏེ། སྡུག་བསྔལ་དང་འབྲལ་འདོད་ཀྱི་བློ་ཤུགས་ཆེན་པོ་ཡོད་དུས་ཙཱ་ནི་སྡུག་བསྔལ་གྱི་རྩ་བ་ག་རེ་བྱེད་ཀྱི་ཡོད་པ། འོ་ད་བདེ་སྐྱིད་དེ་ཨེ་ནི་ཕ་བཙལ་བྱེད་རུ་བྱས་ནས་འདུག་སུ་ཡོད་དུས་སྟོང་ཉིད་ཀྱི་ལྟ་བ་དེ་དེར་འཁྲིད་ཡོང་གི་འདུག་པ་འོ་དེ་འདྲ་རེད།

ལོང། ད་དེ་ནས་མུ་མཐུད་ཡང་དབུ་མ་འཇུག་པ་རང་འགྲེལ་གྱི་ད་འཕྲོས་དེ་གའི་མུ་མཐུད་རྒྱག་པ་རང་བྱས་ནས་ལྗགས་ལུང་གནང་སོང། ཨ་ནི་ཚེས་ལྔའི་ཉིན་མོ་དེ་ད་གསུང་ཆོས་གྲུབ་པའི་མཚམས་དེ་ཡིན་ན་ཡང་བཀའ་སློབ་ནང་ལོགས་ལ་ད་སྔོན་བྱོན་མཁས་པ་རྣམས་ཀྱིས་ཟབ་པ་དང་རྒྱ་ཆེ་བའི་ལམ་སྟོན་པའི་ད་ཕྱག་དཔེ་ཁག་ཡིན་པ་ན་ད་ལྟ་ང་རང་ཚོས་མཇལ་རྒྱུ་ཡོད་དུས་དེ་ག་ནས་ཉམས་ལེན་ཡག་པོ་བྱེད་དགོས་ཀྱི་ཡོད་པ་དང་དེ་གའི་ཡིན་ནའི་ལས་གོམས་འདྲིས་བསྟེན་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་ལ

རྒྱ་ཆེ་གཏིང་ཟབ་འདི་འདྲའི་ཅིག། ཨེ་ནི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ། ཐོགས་མེད་སྐུ་མཆེད་ཡབ་སྲས་ལ་སོགས་པ་དེ་དག་གིས་ཟབ་བ་དང་རྒྱ་ཆེ་བའི་ལམ་བསྟན་པ་འདི་གི་འདི་ང་ཚོས་མཐོང་ཡག་ཐུབ་པ་དཔེ་ཆ་འདི་གི་མཐོང་ཡག་ཐུབ་པ། དཔེ་ཆ་འདི་གི་འདི་ཉམས་མྱོང་ཅན་གྱི་བླ་མ་ཚོས་མར་ཁྲིད་ཡག་ཐུབ་པ། ཟབ་འདི་འདྲའི་ཅིག་གིས་ང་རང་ཚོས་ད་གོ་སྐབས་ཡག་པོ་ཞེ་དྲག་བྱུང་ཡོད་པ་རེད། ཨེ་ནི་ཚང་མ་ལོག་གི། འདི་འདྲའི་གོ་སྐབས་བཟང་པོ་ཡོད་འདོད་པ་འདི་ཨེ་ནི

བྱས་ཙང། སེམས་ཤུགས་མ་ཆག་པ་བྱེད། ང་ཚོ་ཕྱི་ནང་གི་རྐྱེན་འཛོམས་བསྡད་ཡོད་རེད། སེམས་ཤུགས་མ་ཆག་པ་བྱེད། ཨེ་ནི་སོ་སོས་སེམས་ཤུགས་བསྐྱེད་ནས་མུ་མཐུད་ནས་འབད་རྩོལ་བྱེད། ཨེ་ནི། ལོ་ཁ་ཤས་གོང་ལ་ད་དེ་འདྲ་ངའི་ཡོང་གི་མ་རེད་བསམ་པ་དེ་ཚོ་བྲལ་ཏེ། ཨེ་ནི། ལོ་ཁ་ཤས་ཕྱིན་པའི་རྗེས་ལ་ཡང། ཨེ་ནི། དེའི་དེ། ལོ་ཁ་ཤས་གོང་ལ་ངས་འདི་ལྟར་ཡོང་གི་མ་རེད་བསམ་པ་དེ་ཚོའི་གྲས་དེ་གཞུག་གུ། གཅིག་གིས་ལས་སླ་པོ་ཆགས་ཐུབ་ཡ་གཅིག་གིས་ཡོང་གི་འདུག་ག། བྱས་ཙང་གོམས་ན་སླ་བ་མ་ཡིན་པའི་དངོས་དེ་གང་ཡང་ཡོད་མ་ཡིན་ཟེར་བ་དེ་གཏན་དུ་སེམས་ལ་ངེས་པ་རེད། དེ་ནི་ཧུར་ཐག་བྱེད་ཨ་བྲོས་བྱ་རེད་ཐུགས་རྗེ་ཆེ། ལོང། གོང་ལ་ངོ་སྤྲོད་ཞུས་པ་དེ་ཡིན་ན་ཆོས་འབྲེལ་ཉིན་དང་པོའི་གནས་ཚུལ་དེ་ག་རེད་ལ་ད་དེ་ནས་མུ་མཐུད་ཚེས་དྲུག་ཉིན་ཀ་རྒྱལ་བ་རིན་པོ་ཆེ་མཆོག་ནས་ཡང་མུ་མཐུད་ལྗགས་ལུང་དང། ཨ་ནི། ནང་ཆོས་ངོ་སྤྲོད་རེད་དེ་ག་ནང་བཞིན་ཡ། སེམས་བསྐྱེད་གནང་ཡོད་རེད་ལ་ད་འདི་གའི་ཞིབ་ཕྲ་ཅིག་གཤམ་ལ་ངོ་སྤྲོད་ཞུ་གི་ཡིན་ད་ཆོས་འབྲེལ་ཉིན་གཉིས་པའི་གསོང་ཆོས་དབུ་འཛུགས་གནང་པའི་སྐབས་ལ། རྒྱལ་བ་རིན་པོ་ཆེ་མཆོག་ནས་སངས་རྒྱས་བཅོམ་ལྡན་འདས་མཇལ་གནང་པའི་དག་སྣང་ངོ་སྤྲོད་གནང་པ་དང། ད་ལྟ་བར་ལ་སྟོན་པའི་ཞབས་འདེགས་བསྒྲུབས་གནང་པ་དང་མུ་མཐུད་མ་འོངས་པར་ཡིན་ནའི་ལས་ཞབས་འདེགས་སྒྲུབ་གནང་རྒྱུ་ཡིན་པའི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང།

ཡ་གི་ཐོག་མཚམས་དེར། སངས་རྒྱས་བཅོམ་ལྡན་འདས། ཡ་གི་བཞུགས་བཞུགས་ཅིག་གི་གསལ་པོ་ཞེ་པོ་ཅིག། ཨ་ནི་བཅོམ་ལྡན་འདས་ཀྱིས་ང་ཡར་ཤོག་གསུང་གི། ང་དཔེ་དགའ་པོ་ཞེ་པོ་བྱས་བཅོམ་ལྡན་འདས་ཀྱི་དྲུང་ལ་ཡར་ཕྱིན་པ་ཡིན། ཨེ་ནི་ཡ་གི། ཡར་སླེབས་དུས་ཙ་ནས་བཅོམ་ལྡན་འདས་ཀྱིས་ང་ལ་དཔེ་བྱམས་པོ་ཞེ་པོ་ཅིག་གནང་བྱུང།

བཅོམ་ལྡན་འདས་ཀྱི་ད་རྗེས་འབྲང་ཅིག་རེད། ལུང་གི་བསྟན་པ་ལ་ཐོས་བསམ་བྱས། ཨེ་ནི་རྟོགས་པའི་བསྟན་པ་ཉམས་སུ་བླངས། ཨེ་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཚོའི་གྲས་ག་ལ་གང་འཚམ་གྱི་ད་ཉམས་མྱོང་ཡོད་འདྲ་བོ་ཅིག་གི་ཆགས་བསྡད་དུས་ཙ་ནས་སྟོན་པ་བཅོམ་ལྡན་འདས་ཐུགས་དགྱེས་པོ་བྱས་བྱས་ང་འདུག་སེ་བྱམས་པོ་ཞེ་པོ་ཅིག་གནང་བྱུང།

གཞན་དག་དུས་ད་ལྟ་བར་དུ་གང་ལྟར། བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་གཅིག་གིས། ཨ་ནི། ལུང་དང་རྟོགས་པའི་བདག་ཉིད་ཀྱི་སྟོན་པའི་ཆོས་འདི་ལ། ང་རང་གིས་ཉམས་ལེན་བྱས་མི་ལ་བཤད་བྱས། ག་ལ་གང་འཚམ་གྱི་ཕན་ཐོགས་བྱེད་ཐུབ་ཡག་བྱུང། ཟེར་བ་དེ་དུས་དེ་འདྲའི་གི།

རྟོགས་པའི་བསྟན་པ་བསླབ་པ་གསུམ་པོ་དེ་ང་རང་གིས་ཉམས་སུ་བླངས་ནས་མི་ལ་ཡིད་ཆེས་ཀྱི་ཨེ་ནི། སྐྱེས་སུ་ལུང་གི་རྟོགས་པ་བྱིན་ཡག་གིས་མཚོན་པའི་འོ་དེ་ཚོའི་གྲས་འདི་གང་ཐུབ་ཅི་ཐུབ་བྱས་ཤིང་ཐུགས་སྲིད་ཡིན། བྱས་ཙང་སྟོན་པ་བཅོམ་ལྡན་འདས་ད་མྱ་ངན་ལས་འདས་ནས་ལོ་དེ་ཕྱིན་པ་རེད་དེ། སྟོན་པའི་ལུང་རྟོགས་ཀྱི་བསྟན་པ་དེ་གསོན་པོར་ཆགས་ཡོང་གི་འདུག་ག། བྱས་ཙང་ང་རང་གི་ངོས་ནས་འོ་ད།

སོ་སོ་སོའི་རྒྱུད་ལ་ཡང་སྐྱེ་དགོས་རེད་མ་གཏོགས་འདི་ལྷ་ཁང་ནང་ལ་ཡོད་མ་རེད། ཨ་ནི་ལྷ་ཁང་རྫིག་པོ་ཡོད་པ་ཞིག་གིས་ཕན་གྱི་ཡོད་མ་རེད། ང་རང་ཚོའི་བསླབ་པ་གསུམ་གྱི་ཉམས་ལེན་ཡག་པོ་ཅིག་བྱས། དེ་ལ་ཡང་ལུང་སྡེ་སྣོད་གསུམ་གྱི་འཆད་ཉན་ཡག་པོ་ཅིག་བྱས་ནས། དེ་འདྲའི་གཅིག་གི་ཐོག་ནས་ཨ་ནི་རང་རྒྱུད་ལ་ཡང་བཅོམ་ལྡན་འདས་ཀྱི་ལུང་རྟོགས་ཀྱི་བདག་ཉིད་ཀྱི་ཆོས་དེ་པའི་གསོལ་བ་བྱེད། སོ་སོ་རང་གི་ལག་ལེན་གྱི་ཐོག་ནས་ཨེ་ནི་སྐད་ཐོས་ཡ་ཞིག་བྱུང་ན་ད་འདི་རྒྱལ་བ་དགྱེས་པའི་སྒྲུབ་པའི་མཆོད་པ་རེད། དཔེ་ལ་ང་རའི་ངོས་ནས་ཆ་བཞག་ན་ད་ཕ་ཡུལ་ས་ཐག་རིང་པོ་ནས་སྐྱེས། ཨེ་ནི། གང་ལྟར་ད་ཨེ་ནི་རྒྱལ་དབང་གི་མིང་གི་ཐོག་ནས་འདི་འདྲའི་གི་ཐོག་ནས་ད་ངས་ཅིག་གང་ལྟར་ཅིག

འདི་ནས་བཀའ་སློབ་གནང་ལུགས་ལ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་ཡིན་པས་ན་བསམ་བློ་བཏང་བྱས་སྐྱོན་འདི་སྐད་ཤེས་པར་བྱས་པའི་ཐོག་ནས་ལེགས་བཅོས་བྱེད་ཡག་ཅིག་དང་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཐུགས་ཀྱི་ཉམས་མྱོང་ངོ་སྤྲོད་གནང་བ་བྱེད་ཀྱི་ཡོད། ད་གང་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་དད་པ་བྱེད་དགོས་རེད་མི་འདུག་ག། གཙོ་བོ་བསམ་བློ་བཏང་ནས་བསམ་བློའི་ཐོག་ནས་ཨེན་ཅིག་གི་སྐྱོན་གྱི་རིགས་དེ་གྱིས་དེ་ཕར་ངོ་ཤེས་པ་བྱས་ནས་ཕར་ཉུང་རུ་གཏོང་ཡག་ད་དེ་གལ་ཆེ་རེད་གཅིག་དེ་ཆོས་རྣམས་ངོ་བོ་ཉིད་ཀྱིས་སྟོངས། ངོ་བོ་ཉིད་ཀྱིས་སྲིད་བྲལ་བྱས། རང་བཞིན་དག་པའི་སེམས་ལྡན་པས་སྲིད་པ་དམ་པ་བྱེད་པར་འགྱུར་ཟེར་ད་དེ་རེད་ཤག་དེ་ནི།

བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཡག་གི། འོ་ད་ཚིག་འདི་གྱིས་རིགས་ཀྱི་ཐོག་ནས་ཅིག་གིས་བྱང་ཆུབ་ཀྱི་སེམས་ཀྱི་ཚོར་བ་འདི་ཤུགས་ཆེན་པོ་ཤར་ཡོང་གི། ཨེ་ནི། འདི་གྱིས་འདི། དོན་གྱི་ངོས་ནས་གྲུབ་མི་ཐུབ་པ་ཅིག་གིས། ང་རང་ཚོ་ལ། སྣང་ཚུལ་འདི་དོན་གྱི་ངོས་ནས་ཡོད་པ་ཅིག་སྣང་གི་ཡོད་རེད་དེ། དོན་ངོ་མའི་ཆ་ལ་ཡང།

སྟོན་པའི་རྗེས་འབྲང་གི་དགེ་སློང་གཅིག་གིས་ད་སྟོན་པས་ཟབ་པ་དང་རྒྱ་ཆེ་བའི་ཆོས་ཚུལ་གསུངས་པ་འདི་གྱིས་འདི་ལ་ཐོས་བསམ་སྒོམ་པ་ཡ་མ་བྲལ་བ་ཞིག་གི་ཐོག་ནས་འདུག། ཉམས་ལེན་རྒྱུན་བསྐྱངས་དེ་ཡིན་དུས་ཙང་ནས་ཁོ་རང་ཁ་ཡོད་ལག་ཡོད་ཀྱིས་རང་ལ་ཕན་ཐོགས་ཡོང་བསྡད་ཡ། ཞིག་མི་ལ་ཡིན་ནའི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པ་ཟེར་ནས་ནུབ་ཕྱོགས་རྒྱལ་ཁབ་དང། དེ་འདྲའི་གི་ད་བཤེར་གྱིས་དེ་བ་ནང་པའི་བསྟན་པ་མ་ཁྱབ་སའི་ས་ལ་ཡིན་ནའི་ཅིག་གི་ནང་པའི་ཆོས་ལ་ཡང་དོ་སྣང་གསར་པ་སླེབས་ཡ་ཨེ་ནི་རྒྱ་ཧོར་བོད་གསུམ་གྱིས་མཚོན་པའི་ཕ་མེས་ནས་ནང་པ་བྱེད་མཁན་ཚོའི་ནང་ལ་ཅིག་གི་ནང་པའི་ཉམས་ལེན་ལ་ཡ་ཅིག་གི་འབད་རྩོལ་བྱེད་ཡ་དང་གཙོ་ཆེ་ཤོས་སློབ་སྦྱོང་བྱེད་ཡ་ལ་དོ་སྣང་གསར་པ་ཅིག་བྱེད་དེ་ཡ་ཅིག་གིས་དེ་འདྲ་ཅིག་ད་ཆགས་བསྡད་ཀྱི་ཡོད་རེད། ཙང་ང་རའི་ངོས་ནས་གང་ཡོང་ཅི་ཡོང་གིས་བསྟན་པའི་ཞབས་འདེགས་སྒྲུབ་བྱེད་འདུག་ཟིན་ཡིན་ཨེ་ནི་ཁྱེད་རང་ཚོ་ཆོས་གྲོགས་ཚོས་འོ་ད་སེམས་ཅིག་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཟེར་ཡ་དེ་དེ་ད་ལྟ་ལས་དང་པོ་པའི་ཁ་ཐུག་ལ་ད་ཁོ་དེ་ད་ག་འདྲ་བྱས་ཡོང་བསམ་པ་ཅིག་ཡོང་རེད་དེ་ཁོ་ག་ལེ་ག་ལེ་བློ་གོམས་པའི་རྗེས་སུ་བྱེད་པ་ཡིན་དུས་ཙང་ནས་ཨེ་ན་བསམ་བློ་བཏང་ནས་འདུག་གོམས་འདྲིས་རུ་བསྟེན་པ་ཡིན་ན

འོ་ད་འདི་ང་ཞུ་སྙིང་འདོད་སོང། ལོང། དེ་ནས་ཡང་བཀའ་སློབ་ནང་ལོགས་ལ་ད་ཆོས་དད་ཡོད་མེད་ལ་མ་ལྟོས་པར་འཛམ་བུ་གླིང་འདིའི་ཐོག་ལ་ནི་ཚང་མ་བྱམས་བརྩེའི་བློ་གཅིག་གི་ཐོག་ནས་ཁྱབ་སྤེལ་ཅིག་འགྲོ་ཐུབ་པ་ཡིན་ན་ནི་སེམས་ལ་ཞི་བདེ་ཡོང་ཡ་དང་ལུས་པོའི་འཕྲོད་བསྟེན་ལ་ཡིན་པའི་ནད་ལས་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་ལ་གནས་ལུགས་ངོ་སྤྲོད་འདུག་ཅིག་གནང་སོང། སངས་རྒྱས་པའི་བྱང་ཆུབ་སེམས་ཟེར་དེ་ཡ་འདི་ག་ད་ལྟ་ཨེ་ནི་ཆོས་རྣམས་རང་བཞིན་གྱིས་གྲུབ་པས་སྟོང་ཟེར་ཡ་འདི་སྐྱེ་བ་སྔ་ཕྱི་ཁས་མ་བླངས་མཁན་ཆོས་ཁས་མ་བླངས་མཁན་མི་ཅིག་ཡིན་ནའི། དེ་འདྲའི་གི་ཆོས་ཐམས་ཅད་བརྟེན་ནས་བཏགས་ཙམ་ཟེར་ཡ་འདི་ག་བསམ་བློ་ཅིག་འཁོར་ཡོང་དུས་ཁོ་ཨ་འཐས་ཀྱི་འཛིན་པ་ཀོ་ཤུགས་ཆུང་རུ་འགྲོ་དེ་ཧ་ཅང་གི་ཏན་ཏན་ཡོང་ས་རེད། དེ་འདྲ་ཡིན་དུས་ཆོས་མེད་ངན་གི། མི་ཚོས་དེ་འདྲའི་གི་ཅིག་ཆོས་རྣམས་ངོ་བོ་ཉིད་ཀྱིས་མ་གྲུབ་པ་བསམ་བློ་ཏོག་ཙམ་ཡོང་དུས་ཕྱི་རོལ་ཨ་འཐས་ཀྱི་འཛིན་པ་ཀོ་ཤུགས་ཆུང་རུ་ཕྱིན་བྱས་ཆོས་དད་མེད་ངན་ཚོ་ལ་ཡ་ཕན་ཐོགས་ཡོང་ས་རེད་ཨེ་ནི་ཅིག་གི་ནང་པའི་ཆོས་མ་ཡིན་མཁན་ཅིག་ཆོས་ལུགས་གཞན་དག་བྱེད་མཁན་ཅིག་ཨེ་ནི་ཡ་གི་དཀོན་མཆོག་ལ་ཡ། འཇིག་རྟེན་བཀོད་པ་པོའི་དཀོན་མཆོག་ལ་ཡིད་ཆེས་དང་འདི་བྱས་ནས་འདི་དང་ཆབ་ཅིག་ཨེ་ནི་ཡང།

མི་ཅི་ཡིན་ཅི་བྱས་ལ། ཆུང་ཆུང་སྒང་ནས་སེམས་པ་བཟང་པོ་བྱེད་ཡག་ཅིག་འདུག་བྱུང་བ་ཡིན་ན་མི་ཚེ་སྐྱིད་པ་ཡོང་ཡག་དེ་བསམ་པ་ཤར་འདུག་ག། འཛམ་བུ་གླིང་འདི་སྒང་ལ་མི། ཐེར་འབུམ་ཁ་ཤས་ཤིག་ཡོག་རེད་དེ་གི་དེ་ཚང་མ་ལོ་ཆུང་ཆུང་སྒང་ནས་བྱམས་བརྩེ་ཟེར་ཡག་དེ་གི།

ང་རང་ཚོ་སྐྱོན་ཆ་འདྲ་པོ་ཅིག་ཞན་ཆ་འདྲ་པོ་ཅིག་དེ་ཆུང་ཆུང་སྒང་ལ་ཨ་མའི་བརྩེ་བ་བྱས་ནས་ཡོང་བསྡད་པ་དེ་ཀོ་ས་དུད་འགྲོ་ཚོ་ལ་ཡིན་ནའི་ཕལ་ཆེར་ཡོད་རེད་ད། ག་ལེ་ང་རང་ཚོ་གཅིག་གི་སློབ་སྦྱོང་དེང་དུས་ཀྱི་སློབ་སྦྱོང་བྱས་ཡོང་དུས་ཙམ་ནས་དེ་འདྲའི་གི་ཕྱི་ལོགས་ཀྱི་དངོས་པོ་རྐྱང་རྐྱང་ལ་དམིགས་བསྡད་པ་ཅིག་མ་གཏོགས་ནང་སེམས་ཀྱི་འདུལ་ཡག་སྐོར་ལ་ཡག། ཨ་མས་བརྩེ་བ་བྱས་བཞག་དེ་ནི་ག་ལེ་ག་ལེ་བྱས་བརྗེད་འགྲོ་བསྡད་ཀྱི་འདུག་ག་ད་དེ་འདྲ་ཡིན་དུས་ང་ཚོ་སློབ་སྦྱོང་གི་སྡེ་ཚན་ནང་ལོགས་ལ་ཡ་ཨེ་ནི་གཟུགས་སྐུའི་འཕྲོད་བསྟེན་གི་དང་འབྲེལ་ནས་སེམས་ཞི་བདེ་བྱམས་བརྩེ་ཡོད་ན་སེམས་ཀྱི་ཞི་བདེ་ཡོང་ཡ་དེ་བྱུང་ན་ཨེ་ནི་ལུས་པོའི་འཕྲོད་བསྟེན་ལ་ཡ་ཕན་ཡ་ཡོད་བསྡད་པ་འོ་ད་དེ་འདྲ་ཅིག་གི། ང་ཚོ་སློབ་ཚན་གྱི་ནང་ལོགས་ལ་དེ་འདྲའི་ཅིག་གི་ཏོག་ཙམ། ཤུགས་སྣོན་རུ་སྤྲད་ཐུབ་ན། འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་ཁ་ཤས་ཡོད་བསྡད་པ་འདི་གི་འདི། ཅིག་ཁོ་རང་སྐྱེས་པའི་ཁ་ཐུག་ལ། མ་ཡི་བྱམས་བརྩེས་བསྐྱངས་པ་རེད་ད་འདིའི་གཞུག་གུ་མཇུག་བསྐྱལ་ནས། ང་ཚོ་ཤེས་ཡོན་སྦྱངས་པའི་ཁ་ཐུག་ལ་འདི་ལ་དོ་སྣང་མེད་པ་བྱས་ནས་གཡུགས་མ་བཞག་པ་བྱས་དོ་སྣང་ཏོག་ཙམ་མུ་མཐུད་ནས་བྱེད་ཐུབ་ན།

ཨོ་ད་སེམས་པ་བཟང་པོ་བྱེད་ཡ་དེ་གལ་ཆེན་པོ་ཞིག་རེད་བྱ། ཨ་ནི་སྟོང་ཉིད་ཀྱི་ལྟ་བ་ཟེར་ཡ་དེ་ཡང་ད་ནང་པའི་ཁྱད་ཆོས་ཀྱི་བཟོ་འདྲ་ཞིག་ད་ནང་པའི་སྒོས་ཆོས་ཀྱི་བཟོ་འདྲ་ཞིག་ཆགས་ཏེ་ཡོད་རེད་དེ། ཡིན་ནའི་དེ་ཡང་དེ་རིང་ཁ་སང་ཚན་རིག་པ་དག་དེ་འདྲས་ཀྱི་ཐོག་ནས་དེའི་ཐོག་ལ་དོ་སྣང་བྱེད་མཁན་ཅིག་ཡོང་བསྡད་ཀྱི་འདུག་ག་ས་དེ་འདྲས་ཡིན་དུས་ཨ་ནི་སེམས་ཁམས་རིག་པའི་སྒང་ནས

ག་ཚོད་ཐུབ་ཐུབ་ཀྱིས་གཅིག་གི་སེམས་པ་བཟང་པོ་བྱེད་ཡ་དེ་ད་ཨེ་ནི་སྣང་བ་ལྟར་དུ་གྲུབ་མེད་པ་ཁོ། རྐྱེན་ཚོགས་པའི་སྟེང་ནས་གྲུབ་པ་མ་གཏོགས་ཁོ། བློ་ལ་སྣང་བ་ནང་བཞིན་དོན་སྟེང་ནས་ངོ་བོ་ཉིད་ཀྱིས་གྲུབ་པ་མེད་བསྡད་པ་དེ་དེ་འདུག་བསམ་བློ་འཁོར་ཐུབ་ན་ཨེ་ནི་སེམས་ལ་ཆགས་སྡང་སྐྱེ་ཡག་དེ་ཉུང་འགྲོ་ཡག། སེམས་ལྷོད་ཤིག་ཤིག་ཆགས་ཡག་གི་ཕན་ཕན་ཐོགས་ཏན་ཏན་འདུག།

ད་དེ་འདྲ་ཡིན་དུས་ཆོས་ལུགས་ཚང་མ་ལོག་ལ་དད་གུས་བྱ་གལ་ཆེན་པོ་འདུག་ང་རང་ཚོ་ཆོས་ལྟ་གྲུབ་ཀྱི་ཐོག་ནས་ཕྲན་བུ་ཕྲན་བུ་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཐན་སྐྱེས་བྱས་ནས་ངའི་ཆོས་དང་ཁོ་ཚོའི་ཆོས་ཟེར་ལབ་ན་ཕན་ཐོགས་ཁྱོན་ནས་མེད་པ་ཅིག་རེད་ཤག་ཆོས་ལུགས་ཚང་མ་ལ་མཐུན་པོ་བྱེད་དཔེ་གལ་ཆེན་པོ་རེད། ད་དེ་ནས་སེམས་བསྐྱེད་གྲུབ་པའི་མཚམས་དེ་ཡིན་ན་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལོགས་ལ་ད་རྒྱུན་དུ་དཔྱད་སྒོམ་བྱེད་ཡག་འདི་གལ་ཆེན་པོ་ཆགས་ཀྱི་ཡོད་རེད་ལ་དཔྱད་འཇོག་ཟུང་འབྲེལ་ཐོག་ནས་ཨ་ནི་ང་རང་ཚོ་ཚང་མའི་སེམས་ལ་འགྱུར་བ་ཅིག་བཏང་དགོས་ཀྱི་ཡོད་པ་འདི་ཨ་ནི་བཀའ་སློབ་གནང་པའི་ཁྲོད་ནས་ད་རེས་ཨ་ནི་ཉིན་གཉིས་ཀྱི་དབུ་མ་འཇུག་པ་རང་འགྲེལ་དང་འབྲེལ་ཡོད་ཀྱི་ད་ཆོས་འབྲེལ་འདི་གའི་ཨ་ནི་ལེགས་པར་གྲུབ་གནང་ཡོད་རེད་ལ། ང་ཚོའི་ལེ་ཚན་ནང་ལོགས་ལ་ད་གསན་མཁན་རྣམ་པ་ཚོ་ཞིབ་ཕྲ་ཅིག་ངོ་སྤྲོད་ཞུ་ཡ་བྱུང། ད་དུས་རྒྱུན་གཏན་ནས་དཔྱད་སྒོམ་བྱས་ཏེ་ཀྱི་འདུག་བསམ་བློ་བཏང་ཡོད་ན་དྲི་བ་མང་པོ་སླེབས་ཡོང་གི་རེད་བ། བྱས་ཙང་ཀ་སོ་སོ་སོ་སོས་ད

ཨོ་ད་མཁན་ཆེན་ཞི་བ་འཚོའི་ཐུགས་ཁུར་ཆེན་པོ་བཞེས་ནས་བཀའ་འགྱུར་བསྟན་འགྱུར་དེ་རེད་འདུག་ཟེར་བྱུང་བ་རེད། བྱས་ཙང་ང་རང་ཚོ་ཚང་མ་ལོག་གིས་ཨེ་ནི། དཔྱད་འཇོག་ཟུང་འབྲེལ་གྱི་ཐོག་ནས་འདུག་སེམས་ལ་ཡར་རྒྱས་འགྲོ་ཡ་ཅིག་དང་བསྟན་པའི་ཞབས་འདེགས་འགྲོ་ཡ་ཅིག་གི་འདུག་དགོངས་པ་བཞེས་ཤོག་ཨ། གཞན་དག་ཡིན་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།